ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་སའི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། དབུས་ཨ་མེ་རི་ཁ་གླིང་ནང་དུ་ཡོད་པའི་ཧའེ་ཏི་རྒྱལ་ཁབ་ཀྱི་སྲིད་འཛིན་ཇོ་བྷི་ནོ་མོ་ཨིས་ཁོང་སྤྱི་ཟླ་བདུན་པའི་ཚེས་བདུན་ཉིན་ལ་མི་གཞན་གྱིས་ལྐོག་བསད་བྱས་ཡོད་པ་དང་ལྕམ་མཱ་ཐི་མོ་ཨིས་ལ་ཡང་མེ་མདའ་ཕོག་ནས་རྨས་སྐྱོན་བྱུང་འདུག་དོན་རྐྱེན་དེས་མ་གཞི་ནས་ཆབ་སྲིད་བར་གྱི་འགལ་ཟླ་ཛ་དྲག་ཡོད་པ་དང་དེ་བཞིན་སྤྱི་ཚོགས་བདེ་འཇགས་མིན་པའི་ཧའེ་ཐི་རྒྱལ་ཁབ་ཀྱི་གནས་སྟངས་དེ་ཇེ་སྡུག་ཏུ་ཕྱིན་གྱི་ཡོད་པས་ཧའེ་ཐི་གི་གནས་སྟངས་ལ་ད་ལྟ་རྒྱལ་སྤྱིའི་སྤྱི་ཚོགས་ནས་དོ་སྣང་ཤུགས་ཆེ་བྱེད་བཞིན་པ་རེད། དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལས་རིམ་དེའི་ནང་དུ་ཧའེ་ཐི་རྒྱལ་ཁབ་དེ་ག་འདྲ་ཞིག་ཡིན་པ་དང་རྒྱལ་ཁབ་གང་དེ་ལ་ཆབ་སྲིད་ཀྱི་གནད་དོན་གང་མང་ཅིག་འབྱུང་དགོས་པའི་རྒྱུ་མཚན་དེ་ག་རེ་ལ་ཐུག་ཡོད་པའི་སོགས་ཀྱི་སྐོར་ནས་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས་ད་གཟའ་འཁོར་གཉིས་ཙམ་གྱི་སྔོན་ལ་ད་ཧེ་ཐི་གི་སྲིད་འཛིན་མོ་ཨི་སི་ཁོང་ལྐོག་བསད་བྱས་ཡོད་པའི་དེ་འདྲ་གི་དོན་རྐྱེན་ཆེན་པོ་གཅིག་བྱུང་ཡོད་རེད། ད་དོན་རྐྱེན་དེ་གི་རྗེས་ལ་ད་ལྟ་ཧེ་ཐི་རྒྱལ་ཁབ་གི་གནས་སྟངས་དེ་ད་ཧ་ལས་པ་རྙོག་དྲ་ཚ་པོ་གཅིག་ཆགས་ཡོད་ས་རེད་ད་ལྟ་གི་གནས་སྟངས་དེ་ག་འདྲ་གཅིག་ཆགས་ཡོད་ན་དེ་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱི་དོ་སྣང་དང་རོགས་པ་ག་རེ་གནང་གི་འདུག།
རེད་ད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཚང་མ་ལོག་གེ་སེམས་ཁྲལ་ཆེན་པོ་ཞིག་བྱ་ཡག་གི་གནས་ཚུལ་ཆགས་ཡོད་པ་དེ་བརྗོད་མི་དགོས་པ་རེད་ད་ད་ལྟ་རང་གི་གསར་འགྱུར་དེ་གསར་པ་ཤོས་ཡོད་ག་རེ་ཡོད་རེད་ཟེར་ན། ཁ་སེང་ཟླ་བ་བདུན་པའི་ཚེས་པ་བདུན་ཉིན་ཀར་ཡིན་ན་ཁོ་རང་ལྐོག་བསད་བཏང་པའི་རྗེས་ལ་ཡིན་ན་ད་ལྟ་བར་དུ་ད་གང་འདྲ་དུས་ཚོད་ངེས་ཅན་ཕྱིན་ཚར་བ་རེད་ཕྱིན་པའི་རྗེས་ལ་ཡིན་ན། དེ་རིང་ཨེམ་ཕི་ཀ་ཡང་དངོས་གནས་རྒྱལ་དོན་རང་གིས་ད་ཕི་མྱ་ངན་གྱི་མཛད་སྒོ་དེ་བྱེད་ཀྱི་ཡོད་པ་འདྲ། དེ་མ་བྱས་གོང་ལ་ཁ་སང་རང་ཕི་ཀ་ཧེ་ཏི་གི་ཨེ་ནི་རྒྱལ་ས། རྔམ་སྟོན་ཁྲོམ་སྐོར་བྱས་བྱས་ཡིན་ན། ཟང་ཟིང་བྱས་བྱས་འདོགས་པ་ལ་མེ་རྒྱག་ཡག་དང་ཅག་གཅོག་བྱེད་ཡག་དང་དེ་འདྲའི་གནས་ཚུལ་སྡུག་པོ་ཞིག་བྱུང་ཤག་ད་ད་ལྟ་རང་ང་ཚོ་གཅིག་གནས་ཚུལ་ངང་དེབ་དེ་ཡག་ཅིག་གཟའ་པ་སངས་ཞོགས་ཀས་དེ་ལྟ་དུས་གསར་འགྱུར་དམིགས་བསལ་གང་མི་འདུག་དེ་ལས་ཡིན་ན་ལས་ཀ་ཧེ་ཏིས་སྔ་མ་ནས་གང་འདྲ་ཅིག་དཔལ་འབྱོར་དང་འདི་ཉམས་རྒུད་ཞིག་བྱས་དཀའ་ངལ་ཆེན་པོ་ཞིག་བྱེད་འདུག་རྒྱལ་ཁབ་སུ་དང་ད་རྒྱལ་ཁབ་མང་ཆེ་ད་ལྟ་ཡིན་ན་བློ་མི་འདུག་སུ་ཅིག་བྱས་དེ་འདྲ་ཀྱི་ག་སོ་རེད་ད་གསར་འགྱུར་རང་བྱས་ནས་གསར་ཤོས་རེ་ཅིག་དེ་འདྲ་སུ་དེ་གནས་སྟངས་ཅིག་འདུག་ད་ཕི་ཀའི་ཡ་ཅིག་གིས། མང་ཆེ་གིས་མཁྱེན་འདི་དག་ཡོད་ཀྱི་འདུག་ལ་ཡིན་ན་ལས་བྱེད་ཀྱི་དྲན་སྐུལ་དུ་ཞུས་པ་ཡིན་ན། ཁ་སེང་ཟླ་བ་བདུན་པའི་ཚེས་པ་བདུན་གྱི་ཉིན་ཀར་དེ་ཨན་ཧེ་ཏི་གི་སྲིད་འཛིན་ཇུ་བྷ་ནོ་མོ་ཨིས་ངེད་འདི་ཁོ་རང་དགོང་དག་མཚན་ལ་ཕལ་ཆེར་ཆུ་ཚོད་དང་པོ་ཐོག་ཡིན་པ་འདྲ་གློ་བུར་ཐོག་རྒྱག་ཨན་མི་ཁག་ཅིག་གསུམ་སོ་རང་རྗེ་འཛུལ་ཡོང་ཁོ་རང་བཞུགས་ས་དེར་ཡ་ཨན་ག་འདྲ་བྱས་མིན་ད་ད་དུང་འདི་ཚོ་གསལ་པོ་ཆགས་ཡོད་མ་རེད་ཨན་ཁོ་རང་ལ་ཡ་མེ་མདའ་ཕལ་ཆེར་བཅུ་གྲངས་བརྒྱབ་ཞག་ཟེར་འདུག་མེ་མདའ་བཅུ་གྲངས་བརྒྱབ་རྗེས་ཁོ་རང་ཉལ་ཁང་ནང་བསད། ཨ་ནི་ཁོ་རང་གི་ལྕམ་དེ་ལའི་རྨས་སྐྱོན་བྱས་བྱས་ལྕམ་དེ་དེ་ལམ་སང་ད་རྨས་སྐྱོན་བྱུང་ཙང་གནམ་གྲུའི་ནང་ལ་ཡ་ཨ་མི་རི་ཀ་ལ་ཡ་འོར་བྱས་ཨ་མི་རི་ཀའི་སྨན་ཁང་ལ་བསྐྱལ་བྱས་ད་དྲག་སྐྱེད་ཡག་པོ་བྱུང་ཡོད་ས་རེད། འདི་བྱུང་པའི་རྗེས་ལ་ཡིན་ན་ད་ཉི་མ་སང་ཉིན་དེར་ཡང་ཁོ་རང་གསང་ཉུལ་གྱིས་ཨ་ནི་མི་དེ་གའི་རེས་བྱས་བྱས་ད་ཧེ་ཏི་དུ་བ་ས་ཆ་ག་ས་ག་ནས་ཟིན་བྱས་ཡིན་ན་ཅིག་མང་ཆེ་ཆེ་ད་ཀོ་ལོམ་པི་ཡ་ཟེར་མཁན་ལྷོ་ཨ་མི་རི་ཀའི་གླིང་ཕྲན་རྒྱལ་ཁབ་ཀོ་ལོམ་པི་ཡ་ཟེར་གྱི་ཡོད་རེད་བ། འདིའི་རྒྱལ་ཁབ་འདིའི་དམག་ཞབས་ཟུར་པ་འདི་དམག་མི་ཟུར་པ་འདི་ཨ་ནི་ཁ་ཅིག་མང་ཆེ་དེ་རེད་བཞག། དེ་འདྲས་ཟིན། ཟིན་བྱས་ཡིན་ན་གཉིས་ཅིག་བསད་བསད་འདྲ། དེ་ནས་ཡིན་ན་དེའི་ནང་ལོགས་ཁོང་ཚོའི་ནང་ལོགས་ཟིན་པའི་ནང་ལོགས་ལ་ཡང་ཡང་ཨ་མི་རི་ཀའི་མི་སེར་ཡིན་པའི་མི་གཉིས་འདུག་ད་ཡིན་ནའི་ཁོ་གཉིས་གཉིས་ཆར་ལོགས་ཧེ་ཏི་གི་མི་བྱས། ཨ་ནི། ད་ཨ་མི་རི་ཀའི་མི་སེར་བྱེད་མཁན་ད་ང་ང་རང་ཚོ་ཚོ་འདི་རེད་བཞག་ང་ཚོ་རེད་ང་ཚོ་བོད་པ་རེད་ཡིན་ནའི་ཨ་མི་རི་ཀའི་མི་སེར་བྱས་འདི་འདྲས་བྱེད་ཀྱི་ཡོད་རེད་བ། དེ་འདྲས་རེད་བཞག། དེ་འདྲས་བྱུང་བ་རེད། དེའི་རྗེས་ལ་ཡིན་ན་ད་གང་ལྟར་ད་ལྟ་བར་དུ་ཡིན་ན་ཧེ་ཏི་གི་ཨ་ལེ་སྲིད་འཛིན་བསད་ཚར་བའི་རྗེས་ཏེ་ཨ་ལེ་དང་པོ་ཏེ་ཁོང་ཚོའི་སྲིད་བློན་གྱི་ལས་ཐོག་ཅིག་གི་གི་ཁོ་རང་ཅིག་སྐུའི་འགྲོ་ཡིན་འགྱོ་འགྱོ་རེད་ཏེ་ཁོ་རང་ཡར་དོན་བྱས་ཡིན་ན་སྲིད་བློན་ཡིན་ཟེར་བྱས་ད་བདུན་ཕྲག་གཉིས་ཙམ་ཕྱིན་པའི་རྗེས་ལ་ཡིན་ན་ཁ་སང་ཁ་ཉིན་ཨེ་ནི། དེ་ཡང་མི་གཞན་པ་ཅིག་དངོས་སུ་ཕ་གིར་ཡང་སྲིད་བློན་ལ་བསྐོ་བཞག་བྱས་ཁོ་རང་མར་ལས་ཐོག་ནས་བབ་བི་གེ་བྱས་བྱས་ད་ཕ་གིར་གང་ལྟར་ཅིག་གི་བརྟན་བརླིང་དང་དེ་ཁྱོན་ནས་མེད་བྱས་བྱས་དཀའ་ངལ་ཆེན་པོ་ཞེ་པོ་ཅིག་བྱས་བྱས་བར་ད་ཚང་མ་ལོག་རོལ་བར་བྱས་བྱས་བི་ན་ཨ་མི་རི་ཀ་དང་ཞེ་དྲག་གི་ཐག་ཉེ་པོ་རེད་རྒྱལ་ཁབ་དེ་ཨ་མི་རི་ཀའི་ཤུགས་རྐྱེན་ཞེ་དྲག་ཡོད་རེད་སྲིད་འཛིན་ལྐོག་གསོད་བཏང་པའི་རྗེས་ལ་ཡིན་ན་ཧེ་ཏི་གཞུང་གིས་ཨ་མི་རི་ཀའི་དམག་དཔུང་གཏང་རོགས་བྱེད་ཕ་གིར་ཡ་ད་བདེ་འཇགས་སྲུང་སྐྱོབ་བྱས་སོང་དར་ཅེས་བྱས་འབོད་སྐུལ་ཞུས་པ་དེ་ལས། ཐད་ཀར་ཅིག་བཏང་གི་མེད་ཅེས་ཏེ་གསུངས་མི་འདུག་དེ་ལས་ཡིན་ན་མང་ཆེ་ཚོད་དཔག་བྱས་ན་དེ་དུས་ཕལ་ཆེར་ཨ་མི་རི་ཀས་ཁྱོན་བཏང་གི་མ་རེད་ག་རེ་ཟེར་ན་ཕ་གིའི་ནང་ཕྱིན་བྱས་ཨ་མི་རི་ཀས་ཡང་བསྐྱར་དུ་དམག་མི་ཕ་གིར་ཟིན་བྱས་བསྡད་པ་ཡིན་ན་ད་ཕ་ནས་དོན་མ་ཐུབ་བྱས་དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་རེད་ཅེས་བྱས་ད་ད་ལྟའི་གནས་སྟངས་རེད་དེ་གང་ལྟར་ད་དུང་གསལ་པོ་མེད་བྱས་ད། ང་ཚོས་ངས་དེ་རིང་ཞུས་པ་ནང་བཞིན་སྲིད་བློན་གསར་པ་ཅིག་བསྐོ་གཞག་བྱས་ཚར་ཚེ་བྱས་བྱས་ད་ལྟ་བསྡད་བསྡད་བ་རེད་ད་ཁོ་ཚོས་རེ་བ་ལ་བྱས་པའི་ཟླ་བ་བཅུ་གཉིས་པའི་ནང་ལོགས་ལ་ཡང་འོས་འདེམས་ཅིག་བྱས་བྱས་འོས་འདེམས་དེའི་ནང་ལ་ཡང་སྲིད་འཛིན་གསར་པ་བསྐོ་གཞག་བྱེད་ཡག་གི་འོས་འདེམས་བྱེད་ཡག་གི་རེ་བ་བྱེད་ཀྱི་ཡོད་ས་རེད། ལགས་སོ། ད་ཧའེ་ཏི་རྒྱལ་ཁབ་དེ་ལ་ད་ག་དུས་ཡིན་ན་ཡང་ད་ནང་ཁུལ་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ད་རྙོག་དྲ་རེད་དེ་ག་ནང་བཞིན་ད་རྒྱལ་ཁབ་སྤྱི་ཡོངས་ཀྱི་ཀྱི་དཔལ་འབྱོར་གྱི་ཆུ་ཚད་ཡིན་ན་ཧ་ལས་པའི་སྐྱོ་པོ་ཡིན་པ་དང། ད་སྤྱི་ཚོགས་ཀྱི་བདེ་འཇགས་དེ་ཚོའི་གནས་སྟངས་དཀའ་ལས་ཁག་པོ་ཡིན་པ་དེ་འདྲ་ཅིག་ཆགས་ཡོང་གི་འདུག་དཀའ་ངལ་དེ་འདྲ་ཅིག་ཡོང་དགོས་ཡག་གི་ལོ་རྒྱུས་སྒང་ནས་ཅིག་རྒྱུ་རྐྱེན་འདྲ་ག་རེ་ག་རེ་ལ་ཐུག་ཡོད་རེད་དགོངས་ཀྱི་འདུག། རེད་ད་ཧེ་ཏི་ཟེར་མཁན་དེ་ཡིན་ན་རྒྱལ་ཁབ་ཞེ་དྲག་གི་ཆུང་ཆུང་རེད་ད་ཕལ་ཆེར་ས་བཀྲའི་སྒང་ལ་གཟིགས་པ་ཡིན་ན་ཕ་གིར་ཨ་མི་རི་ཀའི་གླིང་ཆེན་རྒྱལ་ཁབ་དེ་ག་བྱས་ད་ཨ་མི་རི་ཀའི་སྒང་ལ་ཡ་བྱང་ཨ་མི་རི་ཀ་ལ་ཡ་ཅིག་ཨ་མི་རི་ཀ་དང་ཁེ་ན་ཌ་བྱས་ད་རྒྱལ་ཁབ་ཆེ་ཤོས་དེ་གཉིས་ཡོད་རེད་བ་དེའི་འོག་ལ་མེག་སི་ཀོ་བྱས་ང་ཚོ་ནང་འོག་དེ་ཁེ་རི་བི་ཡན་རྒྱ་མཚོ་ཟེར་མཁན་ཅིག་ཡོད་རེད། རྒྱ་མཚོ་དེ་ཡིན་ན་འཛམ་བུ་གླིང་ནང་ནས་རྒྱ་མཚོའི་ཁྱོན་ནས་རྒྱ་མཚོའི་ཆུའི་དྲོད་ཚད་བྱས་ནས་དྲོ་ཤོས་ཅིག་རེད་བྱས་ཙང་དེའི་ནང་དུ་གླིང་ཕྲན་ཆུང་ཆུང་དེ་མང་པོ་ཞེ་པོ་ཅིག་ཡོད་རེད། གླིང་ཕྲན་ཆུང་ཆུང་དེ་ཚོ་དཔེ་ད་དངོས་གནས་སྐྱིད་པོ་ཞེ་པོ་ཅིག་བྱས། ག་རེ་ཟེར་ན་རྒྱ་མཚོ་ཁོ་རང་དྲོ་པོ་སོང་ཙང་དབྱར་དགུན་སྟོན་དཔྱིད་མེད་པའི་ཆུ་རྐྱལ་ཡག་བྱས་ཨ་ནི། དུ་བ་བར་ལ་ཡ་གཅིག་གིས་སྐྱེ་དངོས་དང་དེ་ཚོ་ཞེ་པོ་ཕྱུག་པོ་བྱས། ད་རྒྱལ་ཁབ་དེ་གར་གླིང་ཕྲན་ཆུང་ཆུང་དེ་ཚོ་མང་པོ་ཞེ་པོ་ཅིག་ནི། སོ་སོ་སོ་སོའི་རྒྱལ་ཁབ་བྱས་བྱས་བསྡད་བསྡད་ཡོད་རེད། བྱས་བྱས་ཨ་འདི་ནང་ནས་གླིང་ཕྲན་ཆེ་བ་ཅིག་ཁ་ཤས་ཅིག་ཡིན་ད་ཨ་མི་རི་ཀ་དང་ཐག་ཉེ་ཤོས་ཁུ་བ་འཛི་ཆོས་ང་རང་རྟག་པར་ཁུ་བ་བཤད་ཀྱི་འདུག་ག་དམར་ཤོག་གི་ཁུ་བ་ཁུ་བ་བྱས་ཁུ་བའི་འོག་དེ་ལ་ཡ་ཡིན་ན་ཨ་ནི་གླིང་ཕྲན་གཅིག་ཡོད་རེད་གླིང་ཕྲན་དེ་ཡིན་ན་ག་རེ་ཟེར་ན་ད་དར་ཀེ་སར་བི་རྒྱལ་ཁབ་གཉིས་བགོ་བཤའ་བརྒྱབ་བཞག་རེད་གླིང་ཕྲན་ཁོ་རང་དེ་ཆེན་པོ་ཡོད་མ་རེད་ལས་ཨ་ནི་ཅིག་བྱང་ངོས་ཕྱོགས་དེ་ག་དེ།

ད་ག་ལ་ཧེ་ཏིའི་ལོ་རྒྱུས་འདི་ཡང་དངོས་གནས་གཅིག་གི་ཙམ་ཁོ་རང་ས་ཆ་ཆུང་ཆུང་དང་མི་འབོར་ཆུང་ཆུང་དང་འདི་འདྲས་སྐྱོ་པོ་ཡིན་པ་ཡིན་ནའི་ལས་དངོས་གནས་འཛམ་བུ་གླིང་ལོ་རྒྱུས་མར་བཤད་དུས་ཙམ་པ་བཤད་དགོས་ཡག་གཅིག་གི་གང་ལྟར་གཅིག་གི་ས་ཆ་ཆགས་བསྡད་པ་རེད་ག་རེ་ཟེར་ན་དང་པོ་དང་པོ་དེ་ད་སྔ་མོ་ད་ཨ་མི་རི་ཀའི་གླིང་ཆེན་དེ་གའི་ཁེ་ན་ཏྲ་ནས་མ་ག་སུ་རེད་འོ་མ་ལྷོ་ངོས་ཕྱོགས་ལ་མར་ཕྱིན་ན་ད་ཨར་ཅིན་ཏྲིན་ན་དེ་གའི་ཚང་མ་ལ་ཡིན་ན་སྔ་མོ་ཨ་མི་རི་ཀའི་ས་ཆ་དེ་ཚོ་ཚང་མའི་སྒང་ལ་ཡ་ད། ཁོ་རང་རང་གི་ཡུལ་བདག་གི་ཐོག་མའི་གི་མི་རིགས་འདི་ཡོད་པ་ད་གང་ལྟར་ཡིན་ན་ང་ཚོ་རྟག་པར་ཨ་མི་རི་ཀ་ཨ་མི་རི་ཀའི Indians ཉན་དེ་ཟེར་གྱི་རེད་བ་ད Mayans ཉན་ཟེར་གྱི་རེད་ད་གང་ལྟར་ཡུལ་བདག་སྔ་མོ་དེ་མི་སྡོད་ཉན་ཡོད་རེད་གང་ལྟར་མི་དེ་ཚོ་བཟོ་ལྟ་ཚོ་ཚོའི་ཅིག་བྱེད་དུས་ང་རང་ཚོ་བོད་པ་འདྲ་པོ་དེ་འདྲ་འདུག་ད་དེ་རྗེས་ལ་ཡ་ཨ་ནི Europe གི Spain གི་ཡོང་ཡ་དེ Columbus ད་དེ་ས་ཆ་དེ་ག་རྙེད་པ་རེད་ཟེར་ད་རྙེད་ཡག་ད་གང་ཡོད་དེ་མི་བསྡད་བསྡད་ཡོད་པ་གང་ལྟར་འདི་བྱས་བྱས་གཅིག་སྟོང་བཞི་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡ་གང་ལྟར Spain གི་ཡིན་ན་ཧེ་ཏི་ཟེར་དེ་ད་ལྟའི་ས་ཆ་བརྗོད་ཟེར་བ། འདི་ཟིན་བཞག་འདི་ཟིན་དུས་ཙམ་པ་འདི་སྐབས་དེ་ཡིན་ན་ཁོ་ཕ་གིའི་ཡ། ཁོ་རའི་ས་ཆ་དེ་གའི་བདག་པོ་འདི་མི་ཕལ་ཆེར། འབུམ་ཁ་ཤས་ཅིག་ཡོད་རེད་ཟེར་བྱས་ད་ཁ་ཤས་འབུམ་བདུན་ཙམ་ཡོད་རེད་ཟེར་ཁ་ཤས་འབུམ་གཅིག་ལས་ཡོད་མ་རེད་ཟེར་གྱི་རེད་ད་གང་ལྟར་འབུམ་ཁ་ཤས་བརྗོད་ཡོད་རེད། བྱས་བྱས་ཨ་འདི་གས་དེ། དབང་བསྒྱུར་བྱས་འདི་གས་དེ་གང་ལྟར་ཅིག་ནད་ཡམས་དེ་བྱུང་མི་འདི་གས་མང་ཆེ་ཤི་བ་རེད་ཤི་བའི་རྗེས་ལ་ཡིན་ན་ད་ས་ཁོ་རང་དེ་གིན་ཞུས་པ་ནས་བྱས་ཕྱུག་པོ་ཞེ་པོ་ཅིག་བྱས་ཕ་གིའི་ཡ།

ད་བྲན་གཡོག་ཁོ་རང་ཚང་མ་ནག་པོ་བྱས་ཨ་ནི་བདག་པོ་དེ་ག་དེ་གང་ག་ལོ། ཧྥ་རན་སི་གི་མི་བྱས། བྱས་བྱས་ཡིན་ན་བར་སྐབས་ཅིག་ཟེར་ཡག་བྱས་པ་ན་འཛམ་བུ་གླིང་གི་ཅི་ནི་ཡོད་པ་དང་ཀ་ར་གི་ཡིན་ན་བྷེ་ཏིན། བརྒྱ་ཆ་ལྔ་བཅུ་དེ་བྱས་ཡིན་ན་ཧེ་ཏི་ནས་ཐོན་གོ་རེད་དེ་ད་གི་ཚིག་གི་ད་གང་ལྟར་ཐོན་སྐྱེད་དེ་ཚོ་ཡག་པོ་ཡོད་རེད་དེ་ཡིན་ནའི་ལས་ད་ཕ་གིའི་མི་ནག་པོ་དེ་ག་ཚོ་ལ་ཡ་སྡུག་པོ་སྟེར་ཞེ་པོ་བྱེད་ཙམ་པ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཡ་ཡིན་ན་ཕ་གིའི་མི་རིགས་ཁོང་ཚོའི་ཕ་གི་བྲན་གཡོག་ནང་ལོགས་ལ་ཡ་འོས་ལངས་བྱས་བྱས། གང་ལྟར་ཕ་གིར་ཡོད་པའི་ཧྥི་རན་སི་གི་ད་ཇ་མ་དབང་སྒྱུར་བྱེད་ཉན་འབྱོར་བ་དེ་གའི་བསད་ཡག་དེ་གའི་བསད་ཕུད་ཡག་དེ་གའི་ཕུད་གང་ག་བྱས་བྱས་ཡིན་ན་ཁོང་ཚོའི་ཨ་ནི་བྲན་གཡོག་གིས་གང་ལྟར་འོས་ལངས་དང་པོ་དེ་བྱས་བྱས་ཧེ་ཏི་མི་ནག་པོས་ཟིན་པ་རེད་དེ་ཟིན་པའི་རྗེས་ལ་ཡིན་ན་ཨ་ནི་ཁོ་ཚོས་དེ་རྒྱལ་ཁབ་བཙུགས་རྒྱལ་ཁབ་བཙུགས་མ་ཟད་རྒྱལ་ཁབ་དེ་རྦད་དེ་ད་ང་ཚོའི་ག་རེ་ཟེར་དགོས་རེད་སྤྱི་མཐུན་རྒྱལ་ཁབ་ཟེར་དགོས་རེད་ཅིག་རྒྱལ་པོ་དང་དེ་ག་གེ་མེད་བྱས་སྤྱི་མཐུན་རྒྱལ་ཁབ་རང་བཙུགས་ད་དེ་ཁོ་ཚོས་ཟེར་ཡག་བྱས་ནས་ཕལ་ཆེར་ལོ་རྒྱུས་ཐོག་ལ་ཡ་འདི་བྲན་གཡོག་གིས་ཡར་འོས་ལངས་བྱས་བྱས་རྒྱལ་ཁབ་བཙུགས་མ་ཟད་བཙུགས་ཐུབ་པ་དང་ཨ་ནི་བཙུགས་པ་དེ་ཅིག་རྒྱལ་པོ་དང་དེ་ག་གེ་མེད་བྱས་སྤྱི་མཐུན་རྒྱལ་ཁབ་བཙུགས་པ་དེ། ཕལ་ཆེར་ལོ་རྒྱུས་ཐོག་དང་པོ་རེད་ཟེར་འདུག་ད་འདི་བཙུགས་པའི་རྗེས་ལ་ཡིན་ན་ད་སྐབས་དེ་ཡིན་ན་རྦད་དེ་ཨ་མི་རི་ཀ་ལྷོ་ཕྱོགས་དེ་ཚོ་སྒང་ག་ལོགས་ལ་ཡ་ད་དུང་མི་དཀར་པོ་དེ་ཚོས་མི་ནག་པོ་བྲན་གཡོག་ཉར་བྱས་བསྡད་ཡོད་རེད་དེ་མ་ཡིན་པའི་ལྷོ་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ་ཀྱི་གླིང་ཕྲན་ཆུང་ཆུང་དེ་ནང་ལ་ཡ་ད་དུང་མི་རིགས་བྲན་གཡོག་ནག་པོ་མང་པོ་ཉར་བྱས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་བར་ཁོ་ཚོ་ཞེ་པོ་ཅིག་དངངས་སྐྲག་སྐྱེས་འདུག་ད་ག་རེ་ཟེར་དགོས་རེད་ཧེ་ཏི་ནང་བཞིན་བྱས་བྱས་མི་ནག་པོ་དེ་ཚོ་འོས་ལངས་བྱས་བྱས་གསར་བརྗེ་བྱས་བྱས་རྦད་མགོ་རྟིང་སློག་མི་ཡོང་ངས་བསམ་བྱས་དེ་འདྲའི་སོང་ཙང། ཕ་གི་ཧེ་ཏིས་རྒྱལ་ཁབ་གསར་པ་བཙུགས་པ་དེ་ལ་ཡང་ཨ་མི་རི་ཀས་དཔལ་འབྱོར་བཀག་འགོག་ཟེར་དགོས་རེད་ཁྱོད་འདི་འབྲེལ་བ་མ་བྱེད་བྱས་བསྡད་བཞག་དང་པོ་དེ་དེ་སེམས་ཁྲལ་དེ་ག་རེ་ཟེར་ན་ཕ་གི་འོས་ལངས་ཀྱི་རླབས་རྒྱུན་དེ་ཚོ་ཨ་མི་རི་ཀའི་ནང་སླེབས་མི་ཡོང་ངས་བསམ་བྱས་གཅིག་བྱས། དེ་ནས་ཡིན་ན། ད་ཕ་རན་སི་ནང་ལོགས་ལ་ཡ་དེ་ནས་དེ་ཡང་ཕ་རན་སི་གསར་བརྗེ་བྱུང་བ་རེད་དེ་གས་དེ་ཞི་བ་བྱུང་ཚར་ཚར་བ། དེ་ནས་ད་ང་ཚོ་ཚང་མ་ལོག་དེ་རི་གས་ཚང་མ་ལོག་གི་ན་པོ་ལོན་སི་ཞི་བ་སི་ཏུ་ཨང་ཕ་རན་སི་གསར་བརྗེ་བྱུང་བའི་རྗེས་ལ་ན་པོ་ལོན་ཟེར་མཁན་དེ་མི་དབང་ཐང་ཆེན་པོ་ཞེ་པོ་བྱུང་ཡུ་རོབ་ཧ་ལམ

ཧེ་ཏི་བསྐྱར་དུ་ཟིན་ཡག་དབང་སྒྱུར་བྱེད་ཡག་གི་གང་ལྟར་ཁོང་ཚོའི་རེ་བ་དང་རྨི་ལམ་དེ་གང་ལྟར་མེད་པ་བཟོས། འདི་བཟོས་པའི་རྐྱེན་གྱིས་ཁ་ཤས་ཟད་ཆ་བིན་ལ་དེ་སྐབས་དེ་ཨ་མི་རི་ཀ་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ལྷོ་ཕྱོགས་ཀྱི་ལུའུ་ཟི་ཡ་ན་ཉེ་དུ་དེང་སང་མངའ་སྡེ་དེ་ཚོ་དེ་སྒང་ག་ལོགས་ཡིན་ན་ཧྥ་རན་སིས་དབང་སྒྱུར་བྱས་བྱས་བསྡད་ཡོད་རེད། ད་ན་པོ་ལོན་གྱིས་གང་ལྟར་ཕ་གིའི་ཡ་ཧེ་ཏི་ཤོར་ཙང་ཟིན་མ་ཐུབ་ཙང་ཨ་ནི་ཅིག་ག་ཚར་བས་ཁ་རྐྱང་པས་བཟོས་ཟོ་བྱས་བྱས་ཡིན་ན་ཉུ་ཨོར་ལན་དང་དེ་སྒང་ག་ལོགས་གོང་ཆུང་ཆུང་བྱས་བྱས་ཨ་མི་རི་ཀ་ལ་ཡར་བཙོང་བཞག་པ་རེད་ད་ཨ་མི་རི་ཀ་དེ་དུས་རང་བཙན་བྱས་ཏེ་ཞེ་དྲག་དུས་ཚོད་ཞེ་དྲག་ཕྱིན་ཡོད་མ་རེད་ད་དེ་ཕྱིན་པའི་རྐྱེན་གྱིས་ཡིན་ན་ཧེ་ཏི་གི་འོས་ལངས་དེ་རྐྱེན་པས་ཡིན་ན་ད་ལྟའི་ཨ་མི་རི་ཀའི་ས་ཁུལ་དེ་ག་འདྲ་འདུག་ད་ལྷོ་ཕྱོགས་ལ་ཡ་ད་གི་སུ་ཡོད་ཡ་ས་ད་གཟོད་མང་པོ་བྱས་དེ་དང་འབྲེལ་བ་ཆེན་པོ་ཞེ་པོ་ཅིག་ཡོད་རེད་ཞེས་བྱས་ཟེར་དགོས་རེད་ད་ཡིན་ནའི་གང་ལྟར་ད་ལྟ་ལོ་རྒྱུས་དེ་ག་ཚང་མ་བཤད་མ་དགོས་བྱས་ཨ་ནི་ལོ་རྒྱུས་ནང་ལོགས་ལ་གལ་ཆེན་པོ་ཅིག་ག་རེ་རེད་ཟེར་ན་ད་མཐའ་མ་དེ་ཡིན་ན། གཅིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གྲངས་ཙམ་པ་ལ་ཡ། ཨ་ནི། ཧྥ་རན་སི་གིས། ད་ཧེ་ཏི་ལ་ཡ་ག་ཚོད་ཁོང་ཚོ་རྒྱལ་ཁབ་བཙུགས། མི་ནག་པོ་འགོ་འཁྲིད་བྱས་སྤྱི་མཐུན་རྒྱལ་ཁབ་བཙུགས་ཡོད་ནའི། ད་ཨ་མི་རི་ཀ་དང་རྒྱལ་ཁབ་དེ་གས་དེ་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ག་གས་ཁས་ལེན་གྱི་ཡོད་མ་རེད་རྒྱལ་ཁབ་ཡིན་པ། མ་ལེན་གོ་དུས་ཙམ་པ་ཡིན་ན། ད་ཧྥ་རན་སི་ལ་ཡ་ཁས་ལེན་རོགས་ཟེར་དུས་ཧྥ་རན་སི་གིས་ཨ་ནི། ཁས་ལེན་དགོས་ཟེར་ད་ཧེ་ཏི་དེ་རང་བཙན་ཡིན་པ་ད་དེ་གས་ལ་ཡ། ཡིན་ནའི་ལས་ཨ་ད་ཁོ་ཚོའི་རྦད་དེ་བྲན་གཡོག་དེ་གས་བརླགས་པ་རེད། ཐོན་ཁུངས་དེ་གས་བརླགས་པ་རེད་ཞུ་ཅི་ད་ཁོ་ཚོས་མ་རྩ་ཞེ་པོ་ཅིག་བརླགས་པ་རེད་ཨ། འདིའི་རྩིས་གཞི་དེ་ཡིན་ན། གུན་གསབ་བྱེད་དགོས་རེད་ཟེར་དུས་ཧེ་ཏི་གས། ད་ལྟའི་ཧེ་ཏི་གིས་ད་གང་ལྟར་ཧྥ་རན་སི་གི་ངོས་ལེན་ཡོང་ཡག་ཆེད་དུ་འུ་ཐུག་པའི་སུ་ཏར་བྱས་བྱས་དེ་ལ་ཁས་ལེན་བྱས་དང་ཁས་ལེན་བྱས་བྱས་གང་ལྟར་གཅིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གྲངས་ནས་བྱས་ཧེ་ཏི་གི་གང་ལྟར་ཁོ་ཚོའི་དཔལ་འབྱོར་གྱི་ཁེ་བཟང་ཡོད་པ་དེ་སྒང་ག་ཧྥ་རན་སི་ལ་ཡ་བུ་ལོན་ལ་སྤྲད་གི་དེ་བྱས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་དུ་སྤྲད་དགོས་ཏེ། བྱས་བྱས་པ་རེད་བྱས་ད་ག་ད་མི་མང་པོ་ཅིག་ཟེར་ནས་བེད་དེ་ཧེ་ཏི་ཉེ་དེ་ཁོ་ས་ཆ་ཕྱུག་པོ་དང་དེ་ཡིན་ན་ལས་ད་ལྟ་དཔལ་འབྱོར་སྡུག་སྡུག་ཡོང་ཡ་དེ་ཚོ་ཡིན་ན་རྒྱུ་མཚན་རེ་ཅིག་མ་དེ་བས་ན་ལོ་བརྒྱ་ཙམ་གོང་ཡིན་ན་བེད་ད་བུ་ལོན་ཞེ་པོ་ཅིག་སྤྲད་དགོས་བྱས་བྱས་དེ་འདྲ་ཞིག་བྱུང་བ་རེད་ཅིག་ཟེར་གོ་རེད་ཨ་དེ་ནས་ཡིན་ན་ཆིག་སྟོང་དགུ་བརྒྱ་བཅོ་ལྔའི་ལོ་ད་བར་ཡིན་ཨ་མི་རི་ཀའི་ཕི་ཀའི

འོས་འདེམས་བྱས་ཅིག་ཐོན། ད་ཁོ་བལ་དུ་སྔོན་ནས་སྲིད་དབང་སྒེར་གཅོད་བྱེད་མཁན་ཅིག་དུ་བལ་ཡེ་ཟེར་མཁན་ཐོན་བྱས། ཨ་ཁོས་བལ་དུ་སྲིད་འཛིན་གྱི་འོས་འདེམས་འདི་ཚོ་ཚང་མ་མེད་པར་བཟོས། ཁོ་བལ་རྒྱལ་པོ་ནང་བཞིན་བྱས་བསྡད་བྱས་ཡིན་ན་དབང་བསྒྱུར་རྒྱུན་རིང་ཐག་ཆོད་བྱས། ཁོ་ཤི་བའི་རྗེས་ལ་ཡིན་ན་ཁོའི་བུ་འདིས་དབང་བསྒྱུར་བྱས། འདི་འདྲ་བྱས་བྱས་གང་དག་ཐ་མ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནས་བདུན་ཅུ་དོན་གྲངས་བར་དུ། གང་དག་པ་ཕ་དང་བུ་འདིས་དབང་བསྒྱུར་བྱས་བྱས་བསྡད། འདིའི་སྐབས་དེར་བལ་དུ་དབང་བསྒྱུར་དེ་ཚོ་ཞེ་དྲག་གི་གདུག་རྩུབ་ཆེན་པོ་ལྐོག་ཟ་རུལ་སུངས་དག་ཅིག་བྱས། ད་ལྟའི་ཧེ་ཏི་གི་དཀའ་ངལ་གཙོ་བོ་ཞིག་གཞུང་ཡག་པོ་བཙུགས་མ་ཐུབ་ཡ་བྱས། དེ་གས་དེའི་དཀའ་ངལ་དེ་གས་ད་མང་པོ་ཞིག་དེའི་སྐབས་དེ་ཡང་གང་དག་ཅིག་གིས་སོན་རྩ་འདི་ན་འདི་བཏབ་བྱས་བཞག་བྱས། མཐའ་མ་དེ་བདུན་ཅུ་དོན་གྲངས་ཡིན་ན་ཨ་ནི་ཁོའི་བུ་དེ་ཡིན་ན་གང་དག་སྲིད་བསྒྱུར་བྱས་བྱས་བུ་དེ་བྲོས་འགྲོ་དགོས་བྱས་པ་རེད་ཧྥ་རན་སི་ལ་ཡང། དེ་ནས་ཡིན་ན་ད་སྲིད་འཛིན་གྱི་འོས་འདེམས་དེ་ཐེངས་ཁ་ཤས་བྱུང་བ་རེད་སྲིད་འཛིན་འོས་འདེམས་བྱུང། ལོ་གཉིས་གསུམ་སྲིད་འཛིན་བྱས་པའི་རྗེས་ལ་ཡང་དམག་མི་ཡར་ལངས་སྲིད་བསྒྱུར་བྱས། ཡང་སྲིད་འཛིན་བྲོས་འགྲོ་དགོས་བྱས་ད་དེ་འདྲ་ཟེ་ཅིག་ཡོང་ཡོང་པ་བསྡད་བྱས་ད་དེ་རིང་ཨ་ནི་ལྐོག་གསོད་བཏང་བའི། སྲིད་འཛིན་མོ་ཡི་སི་ཟེར་མཁན་འབྱོར་པ་ཁོ་རང་ནི་ཉིས་སྟོང་བཅུ་བདུན་ལོ་ལ་ཡིན་པའི་པེ་ཅིག་དེ་ལ་ཡ་ཨ་ནི་སྲིད་འཛིན་འོས་འདེམས་བྱུང་བ་རེད། འོས་འདེམས་བྱུང་བའི་སྐབས་དེར་གང་ལྟར་མི་མང་སྒང་ག་ལོག་ད་འོས་འདེམས་དང་དེ་ཚོར་འུ་རུ་ཐུག་བྱས་ཡིད་ཆེས་མེད་པ་ཆགས་ཆགས་ཡིན། ཕི་ཀའི་འོས་ཤོག་གཡུག་གར་ཡོང་མཁན་ཁོ་རང་བེད་དེ་བརྒྱ་ཆ་ཉི་ཤུ་སུམ་ཅུ་ལས་ཡོད་མ་རེད་ཟེར་འོས་ཤོག་ཁོ་རང་འཕངས་གར་ཡོང་མཁན་བྱས་ཙང་གང་ལྟར་ཁོ་རང་རྒྱལ་ཁ་ཐོབ་པའི་རྗེས་ཡིན། ཁོ་རང་འདི་སྔོན་ལ་ཚོང་པ་ཆེར་ཆགས། ཚོང་པ་བྱས་བྱས་ཡིན། ད། སྲིད་འཛིན་ཆགས་པ་རེད་སྲིད་འཛིན་ཆགས་ནས་ཞེ་པོ་ཅིག་རྒྱལ་ཁབ་སྐྱོང་གི་ཡིན་ཟེར་སྙན་པོ་ཤོད་ཞེ་པོ་ཅིག་དེ་ལས་ག་ད་ཁོ་རང་སྲིད་འཛིན་ཆགས་པའི་རྗེས་ཡིན་ན་ག་ཚོད་རེད་ཅིག་གིས་མི་ལ་དབང་ཆ་སྒེར་གཅོད་བྱས་བྱས་ཡིན་ན་ག་ད་བཀའ་བཏང་ཅིག་གིས་མིའི་བསམ་བློ་ལ་ཡར་བརྩི་འཇོག་མ་བྱས་ཞོར་ར་དེ་ཚོ་ཤུགས་ཆེན་པོ་བྱས་དེ་དང་བསྟུན་བྱས་པད་ད་ཧེ་ཏི་ནང་ལ་ད་མ་རྩ་སྔན་མ་ནས་ཡོད་རེད་དེ་ལས་སྡུག་རུ་ཅིག་ག་རེ་ཕྱིན་ཡོད་རེད་ཟེར་ན་པད་ད་ཁྲིམས་འགལ་གི་ཚོགས་པ་ད་ཏན་དེ་ད་མི་ཇག་པ་སོམ་དེ་གཅིག་གཞུང་གི་ཉེན་རྟོག་མི་སྣ་ལ་ད་དབང་མེད་པ་བྱས་ད་ག་ད་གཞུང་དེ་ཁྱོད་ལ།

ད་ཀོ་ལོམ་བི་ཡ་ཟེར་མཁན་དམག་མི་དེ་ཚོ་ཡིན་ན་ཁྱད་ཆོས་ཤིག་ལ་ཁོང་ཚོ་ག་རེད་ཟེར་ན་ཕ་གི་ཀོ་ལོམ་བི་ཡ་ཟེར་མཁན་ནི་སྔ་མོ་དམར་ཤོག་གིས་ཁོང་ཚོའི་ཡུལ་དམག་ཞིག་བྱུང་བྱས་ལོ་མང་པོ་དམག་རྒྱབ་བྱས་བསྡད་བྱས་ཨང་ཁོང་ཚོའི་གཞུང་དམག་དེ་ཚོ་མང་པོ་ཅིག་ཡིན་ན་ཨ་མི་རི་ཀའི་དམག་དཔུང་གིས་ད་ག་འདྲ་སྦྱོང་བརྡར་ནས་སྤྲད་བྱས་ཡིན་ན་དམག་མི་དེ་ཚོ་འཇོན་པོ་ཞེ་པོ་ཅིག་ཡོད་ཟ་ཅིག་རྒྱལ་ཁབ་རྒྱལ་ཁབ་ཁོ་སྐྱོ་པོ་དེ་ལ་ཡིན་ན་དམག་མི་དེ་ཚོ་འཇོན་པོ་ཞེ་པོ་ཅིག་ཡོད་འདྲ་བྱས་ཙང་ཀ་ཁོང་ཚོའི་དམག་མི་དེ་ཚོ་དམག་མི་དམག་ཞབས་ཟུར་པ་བྱས་ལས་ཀ་མེད་འགྱོག་དེ་ཚོ་དོག་པ་རྒྱལ་སྤྱི་གང་དོག་པ་ལ་ཡ་རྒྱལ་ཁབ་གཞན་པ་འདི་གས་གླས་བྱས། དངུལ་སྤྲད་བྱ་ཡིན་ན། ཨ་ནི། ཀྱི་བདེ་འཇགས་སྲུང་སྐྱོབ་བྱེད་ཡག་དང་ཨ་འདས་ཀྱི། ལས་ཀ་བྱེད་ཁ་མང་པོ་ག་ཚོད་རེད་སྐད་བཏང་དགོས་རེད། དེ་གཅིག་བྱས། གཉིས་པ་དེ་ཡིན་ན་ག་རེ་ཟེར་ན། ད་ཨ་འདས་ཁོང་ཚོ་འདོད་པ་གསར་འགོད་པ་དང་དེ་མང་པོས། ཀོ་ལོམ་པི་ཡ་གི་དམག་ཞབས་ཟུར་པ་དེ་ག་དེ་དང་གཉིས་བསད་བཞག་མང་ཆེ་བཞག་པ་དེ་གང་ག་ལོག་ད་ཧེ་ཏི་གི། འཛིན་བཟུང་བྱས་བྱས་བཙོན་ཁང་ནང་བཅུག་བཞག་ར། ཁོང་ཚོས་ད་སྐད་ཆ་ཞིག་དྲིས་མ་ཐུབ་ནས། ཁོང་ཚོའི་གང་ལྟར་སྤུན་ཀྱག་དང་དེ་ཚོ་ནིའུ་ཡོག Times དེ་ཚོ་གསར་འགོད་པས་རྩད་གཅོད་མང་པོ་ཞིབ་ཕྲ་བྱས་བཞག། ད་དེ་ག་ཚང་མ་ལོག་གི་ཟེར་ཡ་བྱས་པ་ཡིན་ན། ཨ་ནི་ཁོང་ཚོ་དེ་གའི་ཚང་མ་ལོག་དེ་ཨ་མི་རི་ཀའི་ནང་ཡོད་པའི་ད་བདེ་འཇགས་དེ་སྲུང་སྐྱོབ་བྱེད་མཁན་གྱི་བཟོ་ཚོང་ལས་ཁང་གཅིག་གིས་ཁོང་ཚོ་གང་ག་གླས་སོང། ཨ་ནི་གླ་དེ་ཕལ་ཆེར་སྒོར་མོ་ཁྲི་གཉིས་ཅིག་སྤྲད་གོ་ལབ། ད་དེ་ཌོ་ལར་ཁྲི་གཉིས་ཟེར་དུས་ཏོ་པེ་ཀོ་ལོམ་པི་ཡའི་ངོས་ནས་བྱས་ན་ཞེ་པོ་ཅིག་གི་གླ་ཐོབ་པ་རེད་བཞག། ཨ་ནི་སྤྲད་གོ་ཁྱོད་རང་ཚོ་བལ་དེ་ཉེན་ཁ་འདི་ག་ག་ཡོད་མ་རེད་ཨ་ནི་དེ་ཕི་གའི་རྒྱལ་ཁབ་གཞན་པ་གཅིག་ནང་ལོག་ལ་ཡ་བལ་དེ་ཨ་ནི་འགོ་ཁྲིད་གལ་ཆེན་པོ་གཅིག་སྲུང་སྐྱོབ་བྱེད་ཡ་བྱེད་དགོས་རེད། ད་ཁོང་ཚོ་ལས་ཀ་གནང་རྗེས་འདིར་ལ་ལྡིང་འདེད་བྱས་རྗེས་ཁོང་ཚོ་འདི་ག་འདི་གཉེར་ཁྲིད་རྗེས་ཡིན་ན་ཨ་འདི། Haiti། གི་ཁྱིམ་མཚེས་རྒྱལ་ཁབ Dominic Republic ཟེར་དེར་ཁྲིད་རྗེས་ཕི་ཀའི་ཡག་ཁོང་ཚོ་བདུན་ཕྲག་གཉིས་གསུམ་བཞག་མོད་མི་འདི་ག་ད་ག་ས་ག་ལ་ཡུལ་སྐོར་སྤྲོ་འཆམ་ཕྱིན་རྒྱ་མཚོའི་ཁར་རྐྱལ་ད་རྒྱབ་པར་ད་རྒྱབ། སྤྱི་ཚོགས་དྲ་ལམ་སྒང་ད་བཅུག་ཅིག་བྱས་ཤག་ད་ཁོང་ཚོ་ཧ་གོ་གི་ཡོད་ས་མ་རེད་གས་འདི་ལས་ཀ་འདི་བྱེད་ཁ་འགྲོ་གི་ཡོད་པ། ཨ་འདི་ནས་ཨ་ནི་ཁོང་ཚོ་མཚན་གཅིག་ལ་ཡ། ཧེ་ཏི་ནང་ལོགས་ལ་ཡ་ས་མཚམས་བརྒལ་བྱས་ཚུར་ཡོང། ཧེ་ཏི་སླེབས་ནས་བདུན་ཕྲག་གཉིས་ཅིག་སྒོ་ར་ཆེན་པོ་ཅིག་ནང་ལ་ཡ་རྫིག་པོ་ཞེ་པོ་ཅིག་འདུག་དེའི་ནང་ལ་བསྡད་པ་ཡིན་ཟེར་བྱས་ལབ་བཞག། ཡང་དེ་ནས་ནི། ཟླ་བ་བདུན་པའི་ཚེས་བདུན་གྱི་དགོང་དག་དེའི་མཚན་ལ་ཡ་ཁོང་ཚོ་གློ་བུར་ཐོལ་རྒྱག་ཁྲིད་བྱས་ད་ག་ད་སྲིད་འཛིན་གྱི་ཕི་ཀའི་ཁོ་རང་གི་བཞུགས་སའི་དེར་ཕྱིན། ཕྱིན་རྗེས་དེ་ནི་ཕི་ཀའི་སྐད་རྒྱབ་དུས་ལབ་ཡོད་ལབ་ཡ་དེ་ལབ་ཀྱི་ཡོད་ས་རེད་ཨ་མི་རི་ཀའི་འགྲོ་བ་ཐ་མག་དུག་རྫས་དེ། དམ་དྲག་བྱེད་ཉན་གི། འདི་ཉེན་རྟོག་མི་འདི་འདི་ཡོད་རེད་འདི་འདི་ཡིན་ཟེར་འཛུལ་ཕྱིན་པ་རེད་ཟེར། ཡག་བྱས་པས་ན་ཕྱིན་ཆད་ད་གང་དག་ཡི་གེར་གསལ། ད་གང་དེ་རྩད་གཅོད་བྱས་པས་ན་ཀོ་ལོམ་པི་ཡ་གི་མི་གསོད་ག་ཡོང་ཉན་འདི་ག་དེ། ཧེ་ཏི་གི་སྲིད་འཛིན་གསོད་ཡག་ཡིན་པ་དེ་དེ་ཕལ་ཆེར་ཤེས་ཀྱི་ཨ་ཡོད་ཅེས་ཟེར་གི་འདུག་ད་ཁོང་ཚོ་ཕི་ཀའི་ཁྲིད་བྱེད་མ་གཏོགས། ད་སུས་ཤེས་ཀྱི་རེད་ཟེར་ན་ཁོང་ཚོས་དོགས་པ་བྱས་ཡག་བྱས་པས་ན། ད་ཕི་ཀའི་ཨ་མི་རི་ཀའི་ལྷོ་ཕྱོགས་ཀྱི་མངའ་སྡེ་ཨ་ནི། Florida ཟེར་ཉན་འདི་ནང་ལོགས་ལ་ཡག་ཁོང་ཚོ་ཧེ་ཏི་ནས་སྔོན་མ་སྐྱབས་བཅོལ་དུ་ཡོང་བྱས་སྡོད་ཉན་ཧེ་ཏི་གི་མི་བྱས།

ཨན་ཁོ་རང Sanon ཟེར་མཁན་དེ་ཁོ་རང་རང་གི་བེར་ཏི་བའི་སྲིད་བློན་བྱས། ཨན་བེར་ཏི་ཧེ་ཁོ་ཚོ་འཆར་གཞི་ད་ཞེ་པོ་ཅིག་འདུག་ཟེར་ཨ་མི་རི་ཀའི་སྒོར་མོ་ཐེར་འབུམ་བརྒྱད་ཅུ་འཁྱེར་བྱས་ཨ་ནི་བེར་ཏི་དང་ཧེ་ཏི་ནང་ལོག་དཔལ་འབྱོར་ཡར་རྒྱས་བཏང་ཡག་དང་ལམ་ཁ་བཟོ་ཡག་དང། བེར་ཟམ་པ་བརྒྱབ་ཡག་དང་དེ་འདྲའི་ཞེ་པོ་ཅིག་འཆར་གཞི་བྱས། ད་གང་ལྟར་ཕལ་ཆེར་ཚོད་དཔག་བྱས་ན་ད Sanon ཟེར་མཁན་དེ་ད་ཨམ་ཅི་དེ། ཨན་ནི་ད་ཁོ་རང་ཨམ་ཅི་ཡིན་མེད་གསལ་པོ་ཞིག་རག་མི་འདུག་ད Doctor Doctor ཟེར་ལབ་ཀྱི་འདུག་མི་ཤེས་ཧོ། དེའི་ཨན་ནི་བེར་ཏི་ད་དེབ་ལོག་གི་ངན་ཇུས་འདོན་མཁན་གཙོ་བོ་མེད་འགྲོ། ད་ཡིན་ནའང་མི་མང་པོ་ཅིག་ཟེར་བྱས་ན། Sanon ཟེར་མཁན་དེ་མི་དེ་གས་ད་ག་ད། ཁོ་རང་ལའང་ལས་འདི་དངུལ་དང་དེ་རྒྱུ་སྟོབས་ཆེན་པོ་དེ་གས་རེད་མི་འདུག་བྱས་དང་ཀོ་ལོམ་པི་ཡ་ནས་མི་སྟོབས་ནག་དེ་གས་ད་གླས་བྱས་བས་ད་གནམ་གྲུའི་ནང་ཁྲིད་ཡོང་མི་གསོད་ག་ཕྱིན་དེ་འདས་བྱས་ལས་ད་འགྲོ་སོང་ཞེ་པོ་ཅིག་འགྲོ་གི་རེད་པ། བྱས་དང་ལ་འགྲོ་སོང་དེ་གས་ག་ནས་རག་ཡིན་ནམ་ཟེར་བྱས་བྱས་ད་ག་ད་ད་ད་གསལ་པོ་ཡོད་ས་མ་རེད་ད་ཡིན་ན་མི་མང་པོ་ཅིག་དོགས་པ་བྱས་བྱས་བས་ན་ཧེ་ཏིའི་ནང་ལོགས་ལ་ཡང་གང་དག་ཧེ་ཏིས་ཉེར་བརྒྱད་སྐབས་སྐྱོབ་ཤོག་ཅེས་ནས་ཕི་ཀའི་མི་ཚང་རྒྱུ་རྫིག་པོ་ཞིག་རེད་དེ་ཉུང་ཉུང་ཅིག་ཁ་ཤས་བྱོས་རེད་ད་འདི་གས་དེ་བས་ཐོག་རྒྱལ་ཁབ་ཀྱི་རྒྱུ་དང་འདི་གས་དེ་མི་གཞན་པ་འདི་གས་ལྟོ་ཆས་ཟ་ཡ་མེད་པ་ལམ་ཁ་ཉལ་ཞིབ་ཅིག་ལམ་ཁར་གད་རྒྱ་ཉན་མེད་བཙོག་པ་ཞིབ་བྱོས་ནས་ཁོ་ཚོའི་བསྡད་ས་དེ་ཚོ་བས་ཐོག་ཞིབ་ཅིག་སྒོར་མོ་ས་ཡ་མང་པོ་འདི་ཨ་མི་རི་ཀ་འགྲོ་ལོག་འདི་བྱས་བྱས་ཚོགས་སྐྱིབས་དེ་བསྡད་བསྡད་ཡོད་རེད་ད་བྱས་ཙང་ཏན་ཏན་ཁོ་ཚོས་འདི་ཅིག་ཁོ་རང་ཚོ་ནང་ཁུལ་གྱི